མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བདུན་པའི་ཚེས་ཉེར་བརྒྱད་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་དགུ་པའི་ཚེས་བཅུ་གཉིས་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། སང་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་མེག་སི་ཀོ་གྲོས་ཚོགས་འཐུས་མི་དང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སེལ་བྷ་ཌོ་ཁ་རོ་ལགས་ཐེ་ཝན་དོན་གཅོད་ལས་ཁུངས་སུ་ཆེད་ཕེབས་གནང་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་གནད་དོན་ལྔའི་གནས་ཚུལ་ནང་དུ།

གྲོས་ཚོགས་འཐུས་མི་སེལ་བྷ་ཌོ་ཁོང་ནི་བོད་དོན་ཐད་ལ་སེམས་ཁུར་གནང་མཁན་ཞིག་ཡིན་པ་དང་ཁོང་གིས་ཐེངས་འདིའི་སྐུ་ཚབ་དོན་གཅོད་ཁང་གི་འཚམས་གཟིགས་སུ་བོད་དོན་བདེན་མཐའ་སེལ་ཐབས་ལ་རྒྱུན་ཆད་མེད་པར་རྒྱབ་སྐྱོར་མུ་མཐུད་ནས་བྱེད་རྒྱུ་ཡིན་པ་གསུངས་ཡོད་པ་རེད། དེ་ནས་དོན་གཅོད་ཀྱིས་གྲོས་ཚོགས་འཐུས་མི་ཁོ། སྐུ་ཚབ་དོན་གཅོད་ཁང་ལ་ལྟ་སྐོར་ལ་ཁྲིད་པ་དང་སྐུ་ཚབ་དོན་གཅོད་ཁང་གི་མཆོད་ཁང་དུ་གདན་འདྲེན་ཞུ་བར་ལྟ་གྲུབ་སློབ་དཔོན་དགེ་བཤེས་བསྟན་འཛིན་རྣམ་གྲོལ་རིན་པོ་ཆེ་ཡིས་དོན་ཁང་གིས་སྤེལ་བའི་ཆོས་ལུགས་ཀྱི་བྱེད་སྒོ་ཁག་ངོ་སྤྲོད་གནང་ཡོད་པ་རེད། གྲོས་ཚོགས་འཐུས་མི་སེལ་བྷ་ཌོ་ལགས་ལ་འཚམས་འདྲི་གནང་བར་གཟེངས་བསྟོད་བྱེད་ཆེད་ཐེ་ཝན་སྐུ་ཚབ་དོན་གཅོད་ཁང་གིས་དགའ་བསུ་ཞུ་བའི་གསོལ་སྟོན་བྱིན་པ་དང་གསོལ་སྟོན་ཐོག་བོད་དོན་གྲོས་མོལ་མུ་མཐུད་ནས་བྱུང་ཡོད་པ་བཅས་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་ཡོད་ཁུལ། ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་དུ་གནས་སྡོད་བོད་མི་ཚོས་བོད་ཀྱི་དམངས་གཙོའི་ཉིན་མོར་སྲུང་བརྩི་བྱས་ཡོད་པ་རེད། དེ་ཡང་ཕྱི་ཚེས་བཅུ་གཅིག་ཉིན་ཉི་ཧོང་གི་རྒྱལ་ས་ཐོ་ཀི་ཡོ་ནས་གནས་ཚུལ་སྤེལ་བ་ལྟར་ན། ཉི་ཧོང་དུ་གནས་སྡོད་བོད་མི་ཁག་ཅིག་དང་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཅིག་གིས་ཉི་ཧོང་ནང་རྟེན་གཞི་བྱས་པའི་བོད་ཁང་ནང་མཉམ་འཛོམས་ཀྱིས་བོད་ཀྱི་དམངས་གཙོའི་ཉིན་མོ་ཐེངས་དྲུག་ཅུ་རེ་གསུམ་པ་དེ་སྲུང་བརྩི་བྱས་ཡོད་པ་དང། སྐབས་དེ་དུས་ལྷོ་ཀོ་རི་ཡའི་ནང་གི་བོད་མི་ཚོ་དང་བོད་དོན་རྒྱབ་སྐྱོར་བ་ཁག་ཅིག་དྲ་ལམ་བརྒྱུད་མཉམ་ཞུགས་གནང་ཡོད་པ་རེད། ཡང་གནས་ཚུལ་ནང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་ཅཱ་ར་ཚེ་དབང་རྒྱལ་པོ་ལགས་དང་བོད་མི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཤེས་རབ་ལགས་གཉིས་ནས་གོང་ས་མཆོག་གི་སྐུ་པར་ལ་མཇལ་དར་ཕུལ་བ་དང་བོད་མི་ཚོས་བོད་ཀྱི་རྒྱལ་གླུ་བླངས་ཡོད་པ་རེད། ཡང་སྐབས་དེར་དོན་གཅོད་ཚེ་དབང་རྒྱལ་པོ་ལགས་ཀྱིས་བཀའ་ཤག་གི་གསལ་བསྒྲགས་སྒྲོག་སྦྱང་དང་གོང་ས་མཆོག་གིས་བོད་མིར་གསོལ་རས་གནང་བའི་དམངས་གཙོའི་ལམ་ལུགས་སྐོར་ངོ་སྤྲོད་མདོར་བསྡུས་ཤིག་གནང་ཡོད་ཁུལ། སྐབས་དེ་དུས་ཁོང་གིས་གལ་སྲིད་ང་ཚོར་བོད་ཀྱི་རང་དབང་འཐབ་རྩོད་ལ་སྐུལ་འདེད་གཏོང་ཐུབ་པའི་ནུས་ཤུགས་ལྡན་པའི་ཚོགས་པ་ཞིག་དགོས་པ་ཡིན་ན་ང་ཚོས་ངེས་པར་དུ་ཕྱོགས་ལྷུང་མེད་པ་དང་མཁྲེགས་བཟུང་མ་ཡིན་པའི་དམངས་གཙོའི་ལམ་ལུགས་ལྡན་པའི་སྲིད་གཞུང་གི་རྣམ་པ་ཞིག་ལག་ལེན་བྱ་ཐུབ་རྒྱུ་དེ་ཤེས་དགོས་པ་རེད་ཅེས་གསུངས་ཡོད་པ་རེད། དེ་བཞིན་དུ་ཉི་ཧོང་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཤེས་རབ་ལགས་དང་ལྷོ་ཀོ་རི་ཡའི་ནང་གི་ཡོད་པའི་དགེ་བཤེས་བསྟན་འཛིན་ནམ་མཁའ་ལགས་དང་དགེ་བཤེས་བསྟན་འཛིན་ཤེས་རབ་ལགས་བཅས་ཀྱིས་ཀྱང་དམངས་གཙོའི་བརྒྱུད་རིམ་དང་འཛམ་གླིང་ཡུལ་གྲུ་གང་སར་ཡོད་པའི་བོད་མི་ཚོས་ཡང་དག་པའི་དམངས་གཙོའི་ལམ་ལུགས་ལག་བསྟར་བྱས་པར་མ་ཟད་དམངས་གཙོའི་ལམ་ལུགས་དེ་བཞིན་བོད་མི་རིགས་ཀྱི་རྩ་ཆེ་བའི་འགན་འཁྲི་ཞིག་ཏུ་བརྩི་དགོས་པའི་སྐོར་གསུངས་ཡོད་པ་རེད། གཞན་ཡང་ཉི་ཧོང་གི CIT གཙུག་ལག་སློབ་གྲྭའི་སློབ་མ་དང་བོད་མིའི་སློབ་མ་སོགས་ནས་ཀྱང་བོད་ཀྱི་དོན་ཁང་ལ་བོད་རྩ་དོན་གྱི་ཆེད་དུ་ནུས་པ་གང་ཐུབ་ཀྱིས་འབད་བརྩོན་བྱ་རྒྱུ་ཡིན་པའི་སྙན་ཞུ་ཕུལ་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། མོ་རོ་ཀོ་རྒྱལ་ཁབ་ཏུ་ས་ཡོམ་བརྒྱབ་སྟེ་རྐྱེན་ཆག་ཚབས་ཆེན་བྱུང་བར་གོང་ས་མཆོག་གིས་ཐུགས་གསོ་གསུང་འཕྲིན་དང་རོགས་སྐྱོར་ཞལ་འདེབས་བཅས་ཕུལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་རབ་ཡུལ་གྱི་མོ་རོ་ཁོ་རྒྱལ་ཁབ་ཏུ་ཉེ་ལམ་སྤྱི་ཟླ་དགུ་བ་གི་ཚེས་པ་བརྒྱད་ཀྱི་ཉི་མ་ས་ཡོམ་ཚད་རིམ་དྲུག་ཚེག་བརྒྱད་ཅན་ཟིག་བརྒྱབ་སྟེ་མི་གྲངས་ཉིས་སྟོང་བརྒྱ་དང་ཉི་ཤུ་ལྷག་རྐྱེན་ལམ་དུ་ཤོར་བ་དང། ཡུལ་མི་འབུམ་ཁ་ཤས་ཀྱི་འཚོ་ཐབས་ལ་གནོད་འཚེ་ཚབས་ཆེན་ཕོག་ཡོད་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དགུ་བ་གི་ཚེས་པ་བཅུ་གཅིག་གི་ཉིན་མོར་མོ་རོ་ཁོ་གི་སྲིད་བློན་གི་མཚན་ཐོག་ཏུ་ཐུགས་གསོ་གི་གསུང་འཕྲིན་ཟིག་ཕེབས་པ་གི་ནང། ས་ཡོམ་གི་ཁྲོད་དུ་རྐྱེན་འདས་སུ་སོང་བ་གི་ནང་མི་ཚོར་གདུང་སེམས་མཉམ་བསྐྱེད་དང་གོད་ཆག་ཕོག་པ་ཀུན་ལ་ཐུགས་སྨོན་སྐྱབས་འཇུག་གནང་གི་ཡོད་པ་མ་ཟད། མགོན་པོ་གང་ཉིད་ཀྱིས་དགའ་ལྡན་ཕོ་བྲང་གི་ཡིག་ཚང་བརྒྱུད་ནས་ཞལ་འདེབས་རྒྱ་མི་ཆུང་བ་ཟིག་གནང་རྒྱུ་ཡིན་པ་སོགས་འཁོད་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱལ་བ་རིན་པོ་ཆེ་ནས་ད་མོ་རོ་ཁོ་གི་སྲིད་བློན་མཆོག་ལ་ད་ཁོང་ཚོའི་ལུང་པ་དེ་ཡ་ད་ཁ་སང་ཁེ་ཉིན་མོ་དེ་ས་ཡོམ་གི་གོད་ཆག་ཆེན་པོ་ཞིག་བྱུང་རྗེས་མི་ཤི་རྐྱེན་ཚབ་མང་པོ་ཞིག་བྱུང་བ་དེ་ཡ་ཨ་ནི་ཐུགས་ཕམ་དང་ཨ་ནི། ཐུགས་སྨོན་བཅས་དེ་ནས་ཁོ་རང་ཚོ་རྒྱལ་ཁབ་དང་མི་དམངས་ཚང་མ་ཡང་ཐུགས་གསོ་ཡོད་ཅེས་བཀའ་གནང་ཡོད་རེད་དེ་དང་ཆབས་ཅིག་རྩ་བའི་ཁོ་རང་ཚོའི་དབུས་གཞུང་དང་ཚང་མས་ག་ཚོད་ལྟར་རོགས་སྐྱོར་བྱས་ད་ཚང་མ་བྱེད་དགོས་དེ་ནང་བཞིན་ཡང་འཛམ་བུ་གླིང་རྒྱལ་ཁབ་ག་ས་ག་ནས་རོགས་རམ་བྱེད་ཀྱི་ཡོད་པ་དེ་ཞིག་ཐུགས་དགྱེས་ཆེན་པོ་བྱུང། དེ་དང་རྒྱལ་བ་རིན་པོ་ཆེའི་ངོས་ནས་ད་ག་རེ་ཟེར་གདུང་སེམས་མཉམ་བསྐྱེད་ཀྱི་ཆེད་དུ་ཨ་ནི། དགའ་ལྡན་ཕོ་བྲང Foundation ཟེར་ནས་ཐེབས་རྩ་ནས་ཨ་ནི། ད་ག་རེ་ཟེར། མཚོན་རྟགས་ཀྱི་ཆེད་དུ་ཞུ་ནས་རེད་ག་འདྲ། ཞལ་འདེབས་རྒྱ་མི་ཆུང་བ་ཞིག་འདུག་ཟེར། གསོལ་རས་གནང་གི་ཡིན་ཨོ་འདུག་ཟེར་མོ་རོ་ཁོ་གི་ཨ་ནི་སྲིད་བློན་མཆོག་ལ་འདུག་ཟེར་བཀའ་ཡིག་གནང་ཡོད་པ་རེད།
བོད་མིའི་དབུ་ཁྲིད་གོང་ས་མཆོག་ནས་ད་དུང་གསུང་འཕྲིན་བཀའ་ཡིག་གི་ནང་མོ་རོ་ཁོ་གཞུང་གིས་ས་ཡོམ་བྱུང་ཡུལ་དེར་ཐབས་ཤེས་གང་དྲག་བཏོན་ནས་རོགས་སྐྱོར་དང་མྱུར་སྐྱོབ། ངར་སེར་གྱི་འབད་བརྩོན་གང་ལེགས་བཏོན་བཞིན་པ་གི་ཁར། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཡང་འགན་ཡོད་གཞུང་སྒེར་ཚོགས་སྡེ་མང་པོ་གི་ས་ཡོམ་བྱུང་འཕྲལ་རོགས་སྐྱོར་བཏང་དང་གཏོང་བཞིན་པ་ནི་ཡི་རང་གི་གནས་སུ་གྱུར་ཡོད་པ་གི་ཁར། གོང་ས་མཆོག་གིས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས། སྔོན་མ་ཨབ་གྷ་ནི་སི་ཐན་དང་སི་རི་ཡ། ཏུར་ཀི་སོགས་ཀྱི་ནང་ང་འབྱུང་བའི་གོད་ཆག་བྱུང་སྐབས་ཀྱང་བསྔོ་སྨོན་དང་ཐུགས་གསོའི་གསུང་འཕྲིན་ཕེབས་པ་ཞལ་འདེབས་རྒྱ་མི་ཆུང་བ་རེ་གནང་ལམ་ཡོད་པ་སོགས། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག།
དཔེར་ན་ད་ལུང་པ་ག་བ་ཡིན་ནའང་རེད་དེ་དེ་འདྲའི་ས་ཡོམ་ཟེར་ནའང་རེད་ད་ལྟ་འབྱུང་བའི་རྐྱེན་དེ་འདྲ་བྱུང་དུས་ཨ་ནི་རྒྱལ་བ་རིན་པོ་ཆེ་བཀའ་ཡིག་གནང་ཡོད་རེད་ཨ་དེ་ནང་བཞིན་ཞལ་འདེབས་དེ་འདྲ་སྔ་མ་སྔ་མ་ནས་གནང་ཡོད་རེད་ད་སྔ་མ་ཨབ་གྷ་ནི་སྟན་ལ་གནང་ཡོད་རེད་ཨ་ནི་ད་ལོ་ཕྱི་ཟླ་ད་ཆ་གཉིས་པའི་ནང་ལ་རེད། སི་རི་ཡ་དང་ཏུར་ཀི་དེ་བར་ཡང་ས་ཡོམ་ཆེན་པོ་ཞིག་བརྒྱབ་སོང་བ། དུས་ཚོད་དེ་དུས་ཡས་ཨ་ནི་ཡང་དེ་ཁོ་ཚོར་ཞལ་འདེབས་ཏོག་ཙམ་བཀའ་ཡིག་དང་སྦྲགས་བྱས་ནས་ཞལ་འདེབས་ཏོག་ཙམ་གནང་ཡོད་དེ་སོང་ཙང་ད་གང་ལྟར་མི་ཚང་མ་གཅིག་གྱུར་བྱས་ཏེ་སྡུག་བསྔལ་མི་འདོད་པ་ཤ་སྟག་ཡིན་ཙང་སྡུག་བསྔལ་དེ་འདི་འདྲའི་མྱ་ངན་དུ་བྱུང་བ་ནི་རྒྱལ་བ་རིན་པོ་ཆེ་ངོས་ནས་ཚང་མ་གཅིག་གྱུར་གྱི་ཐོག་ནས་ད་ཁོ་ཚོར་ད་གདུང་སེམས་མཉམ་སྐྱེད་ཀྱིས་ད་ཕྱག་རོགས་ཞུས་ནའང་རེད། ག་རེ་གནང་གནང་ཐུབ་ན་གནང་ཡའི་དགོངས་བཞེད་ཡོད་ཙང་བཀའ་ཡིག་དང་སྦྲགས་བྱས་འདི་འདྲ་ཞལ་འདེབས་ཁ་སོས་དཀྱ་མོ་ཤོང་གི་འདུག་ཟེར་དུས་ཡིད་ནས་གནང་ཞུ་གོ་རེད། མོ་རོ་ཁོ་རྒྱལ་ཁབ་ནི་ཨ་ཧྥེ་རི་ཁ་གི་བྱང་ཕྱོགས་སུ་ཆགས་པ་གི་ཨ་རབ་ཀི་མི་རིགས་ལྡན་མི་འབོར་ས་ཡ་སུམ་ཅུ་སོ་བདུན་ལྷག་ཡོད་པ། གཙོ་ཆེར་ཁ་ཆེའི་ཨི་སི་ལམ་གི་ཆོས་ལུགས་ལ་དད་མོས་གནང་མཁན་གི་ཡུལ་གྲུ་ཟིག་ཡིན་པ་དང། མོ་རོ་ཁོ་གི་ནང་གནས་སྡོད་བོད་མི་ཟིག་གི་གསུངས་ན། མོ་རོ་ཁོ་ནི་ཧྥ་རན་སི་གི་སྐད་ཡིག་ཤུགས་ཆེའི་བེད་སྤྱོད་གཏོང་མཁན་གྱི་རྒྱལ་ཁབ་ཟིག་ཡིན་པར་བརྟེན། ཡུལ་དེའི་མི་མང་བོ་ཟིག་གིས་ཧྥ་རན་སི་གི་སྐད་ཡིག་བརྒྱུད་ནས་བོད་དོན་གི་སྐོར་ར་གོ་རྟོགས་དང་བོད་མིའི་དབུ་ཁྲིད་གོང་ས་མཆོག་གི་སྐོར་ཀྱང་ཤེས་རྟོགས་ཡག་པོ་ཡོད་པ་གི་ཡུལ་གྲུ་ཟིག་ཆགས་ཡོད་པ་ཡང་འགྲེལ་བརྗོད་གནང་གི་འདུག་བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ཇི་ཉི་ཤུའམ། འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཐམ་པ་ཡིས། འཇིགས་སྐུལ་དང་དྲག་ཤུགས་ལ་བརྟེན་ནས་ཡུལ་གྲུ་གཞན་གྱི་མངའ་ཁོངས་དང་བདག་དབང་ལ་གནོད་སྐྱོན་བཏང་ན་འགྲིག་ཐབས་མེད་པར་མང་མོས་ཐོག་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད་པ་སོགས་པའི་སྐོར། རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། ཇི་ཉི་ཤུ་སྟེ་འཛམ་གླིང་ཡར་རྒྱས་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་དེ་ཕྱི་ཚེས་དགུ་དང་བཅུ་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིར་སྐོང་འཚོགས་བྱས་ཡོད་པ་དང། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་ལགས་དང་དབྱིན་ཡུལ་གྱི་སྲིད་བློན་རེཤི་སུ་ནཱག། ཨི་ཐ་ལི་གི་སྲིད་བློན་ཇོར་ཇི་ཡཱ་མེ་ལོ་ནི་བཅས་རྒྱལ་ཁབ་ཁག་གི་ཆེས་མཐོའི་འགོ་ཁྲིད་རྣམས་ཆེད་ཕེབས་གནང་ཡོད་ཀྱང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཕེབས་མེད་པར་ཁོའི་སྐུ་ཚབ་ཏུ་སྲིད་བློན་ལི་ཆང་ཚོགས་ཆེན་སྟེང་ཞུགས་ཡོད་པ་རེད། ཕྱི་ཚེས་བཅུ་ཉིན་ཚོགས་ཆེན་མཇུག་བསྒྲིལ་སྐབས་ཡོངས་ཁྱབ་ཀྱི་བསྒྲགས་གཏམ་སྤེལ་བའི་ནང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་འགོ་ཁྲིད་ཚོ་འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་སྐྱོད་གཅིག་གི་ཐོག་མཉམ་སྐྱོད་བྱེད་རྒྱུ་ཡིན་ཞེས་བསྒྲགས་ཏེ་དེ་རིང་ང་ཚོས་ཐག་གཅོད་གང་བྱས་པ་དེ་མ་འོངས་པར་འཛམ་གླིང་ལ་ཐད་ཀར་འབྲེལ་བ་ཆགས་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་སྟེང་དམག་འཁྲུག་དང་རྩོད་རྙོག་བྱུང་བཞིན་པ་ཁག་ལ་ཧ་ཅང་གི་བློ་འཚབ་ཡོད་ཅེས་གསལ་འདོན་བཏང་རྗེས་ཡུ་ཀེ་རེན་གྱི་དམག་འཁྲུག་སྐོར་ལ། རྒྱལ་ཁབ་ཉི་ཤུ་གིས་དེ་སྔོན་སྦ་ལི་གླིང་ཕྲན་གྱི་ཚོགས་ཆེན་ཐོག་གྲོས་བསྡུར་བྱས་པར་ཕྱིར་དྲན་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཚོགས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཐོག་གྲོས་འཆམ་བྱུང་བའི་རྒྱལ་ཁབ་སོ་སོའི་ལངས་ཕྱོགས་དང་གྲོས་ཆོད་ཁག་བསྐྱར་དུ་ནན་བརྗོད་བྱས་ཡོད་པ་མ་ཟད་ཚང་མས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་གཞི་དང་མཐུན་པའི་སྒོ་ནས་འཇིགས་སྐུལ་དང་དྲག་ཤུགས་ལ་བརྟེན་ནས་གཞན་གྱི་མངའ་ཁོངས་དང་བདག་དབང་དེ་བཞིན་བཙན་གནོན་ལ་གནོད་སྐྱོན་བཏང་ན་འགྲིག་ཐབས་མེད་པ་མ་ཟད་ངེས་པར་དུ་སྔོན་འགོག་བྱེད་དགོས་ཞེས་ནན་བརྗོད་གནང་འདུག། བསྒྲགས་གཏམ་འདིའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི ORF ཉམས་ཞིབ་ལྟེ་གནས་ཁང་གི་ཚོགས་གཞོན་དང་ཕྱི་སྲིད་ཉམས་ཞིབ་པ་སྐུ་ཞབས Harsh Pant ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
ནུབ་ཕྱོགས་ཡུལ་གྲུ་ཁག་དང་ར་ཤི་ཡའི་བར་གྱི་ཕྱི་འབྲེལ་རྣོ་ངར་ཅན་གྱི་དུས་སྐབས་འདིར་རྒྱ་གར་ནི་གལ་འགངས་ཆེན་པོ་ཞིག་ཆགས་ཡོད་ལ། ཕྱོགས་གཉིས་ཀྱི་བར་བ་བྱེད་ཐུབ་པའི་ནུས་པ་ཡང་རྒྱ་གར་ལ་ཡོད། མང་པོ་ཞིག་གིས་ད་ཐེངས་ཀྱི་ཚོགས་ཆེན་ཐོག་མང་མོས་ཀྱི་ཐོག་ནས་བསྒྲགས་གཏམ་སྤེལ་རྒྱུ་ཁག་པོ་ཡིན་པར་ཚོད་དཔག་བྱས་ཡོད་ཀྱང་མཐར་ཡོངས་ཁྱབ་བསྒྲགས་གཏམ་དེ་སྤེལ་ཐུབ་པ་བྱུང་ཡོད། འོན་ཀྱང་དེའི་ནང་རཱ་ཤི་ཡ་ལ་ཐད་ཀར་ཚིག་རྩུབ་དང་སྐྱོན་བརྗོད་རིགས་བྱས་མེད་པ་གསལ་བོ་རེད་ལ་རཱ་ཤི་ཡའི་ངོས་ནས་ཀྱང་བསྒྲགས་གཏམ་གྱི་ནང་དུ་རྡུལ་ཕྲན་མཚོན་ཆ་བཀོལ་སྤྱོད་དང་འབྲེལ་བའི་འཇིགས་སྐུལ་རིགས་བྱེད་མི་ཆོག་པའི་གནད་དོན་དེར་ཁས་ལེན་བྱས་ཡོད་པས་གང་ལྟར་ད་ཐེངས་ཀྱི་བསྒྲགས་གཏམ་ནང་དུ་ཕྱོགས་གཉིས་ཀས་དགོས་མཁོ་མང་པོ་ཞིག་བླངས་ཐུབ་པ་བྱུང་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད། ཐེངས་འདིའི་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་ཐོག་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་གྲུབ་པའི African Union སྟེ་ཨ་ཧྥེ་རི་ཀའི་མཐུན་ཚོགས་དེ G ཉི་ཤུ་གི་ཚོགས་མིའི་རྒྱལ་ཁབ་ཁོངས་སུ་བཅུག་ཡོད་ལ་ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་གྱིས་གསུང་བཤད་གནང་སྐབས། ཏོག་དབྱིབས་རིམས་ནད་དང་ཡུག་ཁི་རིན་གྱི་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ་རྒྱལ་ཁབ་ཕན་ཚན་བར་གྱི་ཡིད་ཆེས་དང་འབྲེལ་ལམ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མས་མཉམ་རུབ་ཀྱི་སྒོ་ནས་ནུས་ཤུགས་གོང་སྤེལ་དང་བདེ་འཇགས་སྲུང་སྐྱོབ། དྲག་སྤྱོད་རིང་ལུགས་ལ་ཕར་རྒོལ་དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པའི་སྐུལ་འདེད་གནང་ཡོད་པ་རེད། ཐེངས་འདིའི་ཚོགས་ཆེན་ཐོག་རྒྱལ་ཁབ་ཚང་མས་གོ་ལའི་གནམ་གཤིས་འགྱུར་ལྡོག་ཕྱིན་ཏེ་ཚ་དྲོད་མུ་མཐུད་འཕེལ་བཞིན་པར་ཧ་ཅང་གི་བློ་འཚབ་ཡོད་པའི་སྐོར་ཡང་གསལ་འདོན་གནང་ཡོད་པ་དང་ཡོངས་ཁྱབ་བསྒྲགས་གཏམ་གྱི་དོན་ཚན་སུམ་ཅུ་སོ་གསུམ་གྱི་ནང་ཉིས་སྟོང་སུམ་ཅུ་ལོར་སླེབས་དུས་སའི་གོ་ལ་ཁྱོན་ཡོངས་ཀྱི Green House Gas སྟེ་ལྗང་ཁང་གི་རླངས་རྫས་བརྒྱ་ཆ་གི་བཞི་བཅུ་ཞེ་གསུམ་ཇེ་ཉུང་དུ་གཏོང་དགོས་སྐོར་བཀོད་འདུག།

ལྷོའི་ཨེ་ཤི་ཡའི་ཡུལ་གྲུ་དེ་དག་གི་ཁོར་ཡུག་དང་འབྲེལ་བའི་དཀའ་སྡུག་རྣམས་མང་མོས་ཀྱི་ཐོག་ནས་གྲོས་བསྡུར་བྱས་པ་ཡིན་ན་མ་འོངས་པར་དེ་དག་སྲུང་སྐྱོབ་ཡོང་བར་ཕན་ཐོགས་ཡོད་ཅེས་གསུངས་ཡོད། བཙན་བྱོལ་བོད་མི་ཚོས་ཚོགས་ཆེན་འདིའི་སྐབས་སུ་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་བགྲོ་གླེང་གནང་དགོས་པའི་འབོད་སྐུལ་གྱི

གནད་དོན་དེའི་ཐད་ཐའེ་ཝན་དང་ཨེ་ཤི་ཡའི་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་ས་ན་ཧ་ཤི་མེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ཡིག་ཐོག་ནས་དྲིས་ལན་གནང་བའི་ནང་ད་ཐེངས་ཀྱི་ཡོངས་ཁྱབ་བསྒྲགས་གཏམ་དེས་རྒྱ་གར་གྱི་ཡར་རྒྱས་ཀྱི་གྲུབ་འབྲས་མངོན་ཐུབ་པ་བྱུང་ཡོད་པ་མ་ཟད་རྒྱ་གར་གྱི་གྲོས་མོལ་གྱི་རྩལ་དང་སྟོབས་ཤུགས་ཇེ་ཆེར་སོང་བ་གསལ་སྟོན་ཐུབ་ཡོད་པའི་ཁར་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་མང་པོ་ཞིག་གིས་གོ་ལའི་སྡིངས་ཆའི་ཐོག་རྒྱ་གར་དང་ལྷན་དུ། མདུན་སྐྱོད་བྱེད་རྒྱུའི་འདུན་པ་ཆེན་པོ་ཡོད་པ་གསལ་སྟོན་ཞུས་ཡོད་ཅེས་བྲིས་འདུག་ཐེངས་འདིའི་ཚོགས་ཆེན་གྱི་སྐབས་སུ་དཀྱིལ་ཤར་ཨེ་ཤེ་ཡ་དང་ལྷོའི་ཨེ་ཤེ་ཡར་འབྲེལ་མཐུད་ཐུབ་པའི་མེ་འཁོར་ལྕགས་ལམ་དང་གྲུ་གཟིངས་འབབ་ཚུགས་བཅས་ཀྱི་ལས་གཞིའི་ཐོག་གྲོས་བསྡུར་གནང་ཡོད་པ་དང་དེ་ནི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཁ་གཏད་དུ་ངོས་འཛིན་གནང་བཞིན་འདུག།

ཟླ་བ་འདིའི་ཚེས་བཅུ་གཅིག་ཉིན་ནི་རྒྱ་གར་ལྷོ་ཕྱོགས་བེ་ལ་གོ་པའི་བོད་མིའི་གཞིས་ཆགས་ཀྱི་ཉེ་འདབས་སུ་ཡོད་པའི་རྒྱ་གར་གྱི་བྷ་ར་ཏཱ་མ་ཏཱ་མཐོ་སློབ་ཁང་དུ་མེ་སོར་ན་ཡོད་པའི་གཞན་ཕན་ཐེབས་རྩ་ཚོགས་པ་དང་རྒྱ་གར་མཐོ་སློབ་ཁང་གཉིས་ཟུང་འབྲེལ་གོ་སྒྲིག་འོག་ས་གནས་འཕགས་བོད་གཉིས་ཀྱི་སློབ་མ་ཁག་བརྒྱད་ཀྱི་སློབ་ཕྲུག་ཉིས་བརྒྱ་ཙམ་འཛོམས་ནས་སློབ་མའི་ཕན་ཚུན་དབར་འབྲེལ་ལམ་སྐྲུན་རྒྱུའི་དམིགས་ཡུལ་དང་དེ་མིན་མདུན་ལམ་དང་བཟང་སྤྱོད་བརྗོད་གཞི་བྱས་ནས་གསུང་བཤད་གནང་བའི་འདུ་འཛོམས་ཤིག་གནང་ཡོད་པ་རེད། དེའི་སྐོར་གཞན་ཕན་ཐེབས་རྩ་ཚོགས་པའི་འགན་འཛིན་སེར་བྱེས་རྒན་བསོད་ནམས་ཕུན་ཚོགས་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
མ་འོངས་པ་ལ་གཞོན་སྐྱེས་ང་རང་ཚོ་གི་བོད་པའི་ཕྱོགས་ནས་དགོན་པའི་ཕྱོགས་ནས་ད་ག་ནང་བཞིན་རྒྱ་གར་གྱི་ཉེ་འཁོར་གྱི་གཞོན་སྐྱེས་ཆ་ཚང་གཅིག་འདི་ནས་འཚར་ལོངས་བྱས་ཡོད་སོང་ཙང། དེ་ཡིག་གི་སྤྱི་ཚོགས་དེ་ད་ང་ཚོ་ཤེས་ཡོན་གྱི་སྒང་ནས་ཕྱི་འབྱོར་དཀའ་ཟེར་ནས་ཐོལ་གྱིས་རྒྱག་ཡ་དེ། ཤུགས་ཆེན་པོ་གཅིག་བསམ་བློ་བཏང་ནས་ང་ཚོས་ད་བསམ་བློ་གཙོ་བོ་དེ་རེད། འདུ་འཛོམས་དེའི་ཐོག་ཚོང་དང་རྩིས་དེ་བཞིན་ཉམས་ཞིབ་དང་བཟང་སྤྱོད། གཞན་ཡང་མདུན་ལམ་དང་འཕགས་བོད་འབྲེལ་བའི་གནས་སྟངས་བཅས་ཀྱི་སྐོར་འཕགས་བོད་གཉིས་ཀྱི་འབྲེལ་ཡོད་མི་སྣས་གསུང་བཤད་གནང་ཞིང་སྐབས་དེར་སྦང་ལོར་གནས་བཞུགས་བོད་རིགས་ཚོང་པ་བདེ་སྐྱིད་གཡང་འཛོམས་ལགས་ཀྱིས་སློབ་ཕྲུག་རྣམས་ལ་ཚོང་དང་ལས་རིགས་འདྲ་མིན་གྱི་གོ་སྐབས་ཡོད་པའི་ངོ་སྤྲོད་དང་སློབ་ཕྲུག་སོ་སོའི་དམིགས་ཡུལ་ལྟར་དེ་མངོན་འགྱུར་ཐུབ་ཐབས་སུ་འབད་རྩོལ་དགོས་པ་དང་ལྷག་པར་དུ་ཤེས་ཡོན་དང་འབྲེལ་སྙན་དེབ་ལྟ་ཀློག་བྱ་རྒྱུ་གལ་ཆེན་པོ་ཡིན་པ་སོགས་ཀྱི་ལམ་སྟོན་གནང་ཡོད་པ་རེད། ཡང་འདུ་འཛོམས་དེའི་ཐོག་མེ་སོར་གྲོང་ཁྱེར་དུ་གནས་བཞུགས་རྒྱ་གར་གྱི་དམག་དཔོན་ཟུར་པ་ས་ཏེ་ཤེ་ལགས་ཀྱིས་བོད་དེ་རྒྱ་དཀར་ནག་གཉིས་ཀྱི་དབར་དུ་གནས་པའི་རྒྱལ་ཁབ་ཅིག་ཡིན་པ་དང་བོད་དང་རྒྱ་གར་དབར་ཆོས་དང་རིག་གཞུང་སོགས་ཀྱི་གལ་ཆེའི་འབྲེལ་ལམ་ཟབ་མོ་ཡོད་པ་དེ་ད་བར་དུ་གནས་ཡོད་པ་སོགས་འཕགས་བོད་གཉིས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་ཡོད་པ་རེད། ཨ་རིའི་སྲིད་འཛིན་གྱིས་ད་ལྟའི་ཆར་འདིར་རྒྱ་ནག་པེ་ཅིང་གཞུང་གིས་ཐེ་ཝན་ལ་བཙན་འཛུལ་བྱེད་མི་ཐུབ་རྒྱ་ནག་རང་ཉིད་དཔལ་འབྱོར་གྱི་གནད་དོན་ལ་ཐུག་ནས་མ་ཁོམ་པར་བསྡད་ཡོད་ཅེས་ཝེ་ཐི་ནམ་དུ་གསུངས་སྐད། ཨ་རིའི་ཕོ་བྲང་དཀར་པོས་སྤེལ་བའི་བརྙན་ཐུང་ཞིག་ཏུ་སྲིད་འཛིན་ཇོ་སྦ་ཏན་གྱིས་ཝེ་ཐི་ནམ་དུ་རྒྱལ་དོན་འཚམས་གཟིགས་གནང་སྐབས་སྤེལ་བའི་གསར་འགོད་གསལ་བསྒྲགས་ཞིག་གི་སྐབས་སུ་ད་ལྟ་རྒྱ་ནག་པེ་ཅིང་གཞུང་དཔལ་འབྱོར་གྱི་གནད་དོན་ཆེན་པོར་ཐུག་ཡོད་པས་ཐེ་ཝན་ལ་བཙན་འཛུལ་བྱེད་ཁོམ་མེད་ཅེས་བཤད་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་ནི་རྒྱ་ནག་གི་མངའ་ཁོངས་ཡིན་ལུགས་ད་བར་དུ་བཤད་བསྡད་ཡོད་ལ་ལྷག་པར་དུ་ཉེ་བའི་དུས་སུ་རྒྱ་ནག་གི་དམག་དཔུང་གིས་ཐེ་ཝན་གླིང་ཕྲན་གྱི་ཉེ་འདབས་སུ་དམག་སྦྱོང་བསྟུད་མར་བྱས་ཡོད་པས་མི་རྣམ་པས་རྒྱ་ནག་གིས་ཐེ་ཝན་ལ་བཙན་འཛུལ་བྱེད་སྲིད་པར་བློ་དོགས་སྐྱེས་ཡོད་པ་རེད། ཡིན་ན་ཡང་ཨ་རིའི་སྲིད་འཛིན་ཇོ་པཱ་ཏིན་མཆོག་གིས་ཉིན་ཤས་གོང་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་འཚོགས་པའི་ཇི་ཉི་ཤུའམ་འབྱོར་ལྡན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་སྐབས་རྒྱ་ནག་གི་སྲིད་བློན་ལི་ཆང་དང་ཟུར་མཇལ་གནང་ཡོད་པ་རེད། ཨ་རིའི་སྲིད་འཛིན་གྱིས་གོང་གི་གསུང་བཤད་དེ་གནང་སྐབས་ཨ་རི་དང་རྒྱ་ནག་གི་འབྲེལ་བ་ཧ་ཅང་མི་བཟང་བའི་སྐབས་ཤིག་ལ་འཁེལ་ཡོད་ཅིང། གཙོ་བོ་ཚན་རིག་ལག་རྩལ་གྱི་ཁྱབ་ཁོངས་དང་འཐབ་ཇུས་འགྲན་རྩོད་ས་གཤིས་ཆབ་སྲིད་ཉོ་ཚོང་སོགས་སུ་འགལ་ཟླ་མང་བོ་ཐུག་ཡོད། བདུན་ཕྲག་གཅིག་ཙམ་གྱི་གོང་དུ་རྒྱ་ནག་གིས་བཀའ་རྒྱ་ཕབ་ནས་གཞུང་གི་ལས་བྱེད་པ་ཚོས་གཞུང་གི་ལས་ཁུངས་ནང་ཨ་རིའི་ཀུ་ཤུ་ཁ་པར་བཀོལ་སྤྱོད་བྱེད་མི་ཆོག་པ་བཀག་སྡོམ་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་དེ་ནི་རྒྱ་ནག་གཞུང་གིས་འཁོན་ལན་སློག་པ་ཞིག་ལ་ངོས་འཛིན་བྱས་ཡོད་ཅིང་དེ་ཡང་ཨ་རི་གཞུང་གིས་རྒྱ་ནག་གི་ཁྲེ་ཁི་ཁྲེའུ་ཁི་གཞུང་གི་སྒྲིག་ཆས་སུ་བཀོལ་མི་ཆོག་པ་བཟོས་ཡོད་པ་རེད། ཡིན་ན་ཡང་ཨ་རིའི་སྲིད་འཛིན་ཇོ་བྷ་དྲན་མཆོག་གིས་ཝེ་ཐི་ནམ་གྱི་རྒྱལ་སར་ངས་རྒྱ་ནག་ལ་འགལ་ཟླ་བཟོ་འདོད་མེད་ལ་རྒྱ་ནག་འགོག་འདོད་ཡང་མེད། ཨ་རི་དང་རྒྱ་ནག་གི་འབྲེལ་བ་འཕེལ་རྒྱས་དང་བརྟན་ལྷིང་ཡོང་རྒྱུའི་རེ་བ་ཡོད་ཅེས་གསུངས། རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པ་མའོ་ཉིན་གྱིས་རེས་གཟའ་ཟླ་བའི་འཆར་ཅན་གསར་འགོད་གསལ་བསྒྲགས་སྐབས་ཐེ་ཝན་གྱི་གནད་དོན་ཐག་གཅོད་བྱ་རྒྱུ་དེ་རྒྱ་ནག་རང་གི་གནད་དོན་རེད། རྒྱ་ནག་པ་ཚོ་རང་གིས་ཐག་གཅོད་རྒྱུ་རེད། ཕྱིའི་རྒྱལ་ཁབ་ཚོས་ཐེ་གཏོགས་བྱེད་མི་ཆོག་ཟེར་བཤད་ཡོད་གི། དབྱིན་ཇིའི་སྲིད་བློན་སུ་ནག་མཆོག་གིས་རྒྱ་ནག་པེ་ཅིན་གཞུང་གིས་དབྱིན་ཡུལ་གྱི་དམངས་གཙོའི་ལམ་ལུགས་ལ་ཐེ་གཏོགས་བྱས་ཚུལ་སྐྱོན་འཛུགས་བྱས་པ་མ་ཟད་རྒྱ་ནག་གི་སྲིད་བློན་ལི་ཁི་ཆང་དང་མཇལ་མོལ་སྐབས་དོ་ཁུར་ནན་མོ་བྱས་ཡོད་ཅེས་གསུངས་ཡོད་པ་རེད། དེ་ཡང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་གིས་རེས་གཟའ་ཉི་མའི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་འཚོགས་པའི་ཇི་ཉི་ཤུའམ་འབྱོར་ལྡན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་སྐབས་རྒྱ་ནག་གི་སྲིད་བློན་ལི་ཆང་དང་ཟུར་མཇལ་སྐབས་སུ་རྒྱ་ནག་པེ་ཅིན་གཞུང་གིས་དབྱིན་ཡུལ་གྱི་གྲོས་ཚོགས་དམངས་གཙོའི་ལམ་ལུགས་ལ་ཐེ་གཏོགས་བྱས་པར་ང་ཚོས་དེར་དོ་སྣང་ནན་མོ་བྱེད་ཀྱི་ཡོད་ཅེས་གསུངས་པ་རོའི་ཊར་གསར་ལས་ཁང་གིས་ཚེས་བཅུ་གཅིག་ཉིན་གནས་ཚུལ་སྤེལ་ཡོད་གི་དེའི་སྔོན་ཙམ་ལ་དབྱིན་ཇིའི་འབྲེལ་ཡོད་ཚན་པས་རྒྱ་ནག་གི་སོ་པ་གཉིས་འཛིན་བཟུང་བྱས་ཡོད་པ་དང་དེའི་ནང་གི་གཅིག་གིས་དབྱིན་ཡུལ་གྱི་གྲོས་ཚོགས་ལ་ཞིབ་འཇུག་བྱས་ཡོད་ཚུལ་དབྱིན་ཡུལ་གྱི་གསར་འགྱུར་སྨྱན་བྱད་ཁག་གིས་གནས་ཚུལ་སྤེལ་ཡོད་གི་དབྱིན་ཇིའི་སྲིད་བློན་སུ་ནག་མཆོག་གིས་གསར་འགྱུར་སྨྱན་བྱད་ཁག་ལ་ངས་ཕྱོགས་གཉིས་ཀའི་འགལ་ཟླའི་ཐད་ལྟ་ཚུལ་རབ་དང་རིམ་པ་ཞིག་བཏོན་པ་ཡིན་ལྷག་པར་དུ་ང་ཚོའི་གྲོས་ཚོགས་དམངས་གཙོའི་ལམ་ལུགས་ལ་ཐེ་གཏོགས་བྱེད་པ་ཐམས་ཅད་ལ་དོ་ཁུར་ནན་མོ་ཡོད་ཅེས་བཤད་ཡོད་དེ་ནི་དུས་ནམ་ཡང་དང་ལེན་བྱེད་མི་སྲིད་པ་ཞིག་ཡིན་ཞེས་བཤད་ཡོད་པ་རེད། རྒྱ་ནག་གཞུང་གི་ཞིན་ཧྭ་གསར་ལས་ཁང་གི་གནས་ཚུལ་ནང་དབྱིན་ཡུལ་གྱི་སྲིད་བློན་གྱིས་དབྱིན་ཡུལ་གྱི་གྲོས་ཚོགས་དམངས་གཙོའི་ལམ་ལུགས་ལ་དོ་ཁུར་བྱས་པའི་གནས་ཚུལ་དེ་བཏོན་མེད་པ་དང་སྐབས་དེར་སྲིད་བློན་ལི་ཆང་གིས་རྒྱ་ནག་དང་དབྱིན་ཡུལ་གཉིས་ཀས་དཔལ་འབྱོར་གྱི་ལས་དོན་ཆབ་སྲིད་ཀྱི་ངོ་བོར་བསྒྱུར་བ་དང། བདེ་འཇགས་ཀྱི་ངོ་བོར་བསྒྱུར་རྒྱུར་ངོ་རྒོལ་བྱེད་དགོས་པ་མ་ཟད་འགལ་ཟླའི་གནད་དོན་རིགས་འོས་འཚམས་ངང་ཐག་གཅོད་བྱེད་དགོས་ལུགས་བཤད་ཚུལ་བཀོད་ཡོད་གི། ད་ལོའི་ཟླ་བརྒྱད་པར་དབྱིན་ཡུལ་གྱི་ཕྱི་སྲིད་བློན་ཆེན་ཇེམ་སི་རྒྱ་ནག་པེ་ཅིན་དུ་སོང་ནས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་བླངས་པས་མ་ཚད་རྒྱ་ནག་དང་མཉམ་དུ་ཁ་ཡོད་ལག་ཡོད་ཀྱི་འབྲེལ་བ་བརྟན་པོ་ཞིག་འཛུགས་ཐུབ་པའི་རེ་བ་བཏོན་ཡོད་པ་རེད། དབྱིན་ཇིའི་ཉེན་རྟོག་པས་ཚེས་དགུ་ཉིན་གསལ་བསྒྲགས་ཤིག་སྤེལ་བར་གཞིགས་ན་ད་ལོའི་ཟླ་གསུམ་པར་དབྱིན་ཡུལ་གྱི Edinburgh རུ་ལོ་ན་ཉི་ཤུ་རྩ་བརྒྱད་ཅན་གྱི་སྐྱེས་པ Chris Cash སོ་བའི་ཉེས་མིང་འོག་འཛིན་བཟུང་བྱས་ཡོད་པ་དང་མི་དེ་དང་འབྲེལ་ཡོད་ལོ་ན་སུམ་ཅུ་ཅན་ཞིག་གཞུང་གི་གསང་བ་སྲུང་སྐྱོབ་ཀྱི་ཁྲིམས་དང་འགལ་ནས་འཛིན་བཟུང་བྱས་ཡོད་པ་དང། དེ་གཉིས་ཀ་ཟླ་བཅུ་བའི་སྨད་བར་དུ་གཏའ་མ་བཞག་ནས་གློད་ཡོད་པ་རེད། གནས་ཚུལ་ལྟར་ན་ལོ་ན་ཉི་ཤུ་རྩ་བརྒྱད་ཅན་དེ་དབྱིན་ཡུལ་གྱི་མི་སེར་ཡིན་ཞིང་དབྱིན་ཡུལ་གྱི་གྲོས་ཚོགས་ལ་ཞིབ་འཇུག་བྱས་མྱོང་ཡོད་པ་གནས་ཚུལ་ནང་གསལ་འདུག། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་ཐེངས་འདིའི་ཁ་བ་ཅན་ཞེས་པའི་ལེ་ཚན་ནང་མཁས་ཆེན་དམ་པ་ཞྭ་ལུ་བུ་སྟོན་རིན་པོ་ཆེའི་སྐུ་ཕྲེང་དང་པོ་རིན་ཆེན་དོན་གྲུབ་ཀྱི་སྐོར་བསོད་ནམས་ཚེ་རིང་ལགས་ཀྱིས་ངོ་སྤྲོད་ཞུས་པར་གསན་རོགས་གནང། རྗེ་བུ་སྟོན་རིན་ཆེན་གྲུབ་ནི་ལོ་བདུན་བརྒྱ་ལྷག་གི་གོང་དུ་འཁྲུངས་པའི་སྟོད་དབུས་གཙང་གི་ཕྱོགས་ཀྱི་གཙང་གི་མཁས་གྲུབ་དམ་པ་ཞིག་ཡིན་ནའང་ང་ཚོས་ད་དུང་ཡང་དེང་སང་གི་དྲ་རྒྱ་དང་ཁ་པར་བཅས་སོགས་སྤྱི་ཚོགས་འབྲེལ་མཐུད་དྲ་རྒྱ་མང་པོའི་ཐོག་ཏུ་ཁོང་གི་རྣམ་ཐར་དང་གསུང་འབུམ་བཅས་ཀྱི་སྐོར་ལ་མུ་མཐུད་ནས་དོ་སྣང་བྱེད་བཞིན་ཡོད། ད་ལྟའི་དུས་ཚོད་འདི་འདྲ་ཞིག་གི་སྐབས་སུ་ང་ཚོས་ད་དུང་ཡང་སྔོན་བྱོན་གི་མཁས་གྲུབ་དམ་པ་རྗེ་བུ་སྟོན་རིན་ཆེན་གྲུབ་ཀྱི་སྐོར་ལ་དོ་སྣང་བྱེད་དགོས་དོན་ཅི་ཞིག་ཡིན་པའི་སྐོར་ལ་ཨ་མི་རི་ཀའི་ཨིན་དི་ཡ་ན་སློབ་གྲྭ་ཆེན་མོ་གི་དགེ་རྒན་དགེ་འདུན་རབ་གསལ་ལགས་སུ་བཅར་འདྲི་ཞུས་པ་ཡིན། དེང་སང་གི་དུས་ཚོད་འདི་བུ་སྟོན་རིན་པོ་ཆེ་གི་སྐོར་ཕྱིར་ར་ཅིག་གླེང་དགོས་རྒྱུ་གི་རྒྱུ་མཚན་འདྲ་མོ་དེ་མོ་ཆི་ཟིག་ག་ཐུག་གི་དོན་དེར་དཔེར་འཇོག་རྒྱུ་ན།
ད་བུ་སྟོན་ཐམས་ཅད་མཁྱེན་པ་རིན་ཆེན་གྲུབ། ཨ་ནི་ད་དཔེ་ཆ་གཟུགས་ནང་ན་ཀུན་མཁྱེན་བུ་ར་ཟེར་ནས་གཏོང་བ་རེད། ད་འདི་ད་ལྟ་ད་ང་ཚོས་མཚོན་ན་ངའི་ཤེས་དགོས་ནང་གི་རྒྱུ་མཚན་གཙོ་བོ་འདྲ་མོ་དེ་ད་ཆོས་འབྱུང་དེའི་ཐོག་ནས་ཡང་ཡོང་རྒྱུ་རེད་ཁོ་བུ་སྟོན་ཆོས་འབྱུང་ཟེར་ནས་ད་སྙན་གྲགས་ཆེན་པོ་དེའི་རྩོམ་པ་པོ་དེ་རེད། ཨ་ནི་ད་འདི་ཆི་ཟེར་དགོས་དོན་རེད། ད་དུས་རབས་ད་བཅུ་གསུམ་པ་ཡི་གི་མཇུག་བཅུ་བཞི་བ་གི་འགོ་བོ་ད་དེ་མོ་ཟིག་གི་ནི་བོད་ནང་ནས་ད་མཁས་པ་གི་ལོག་སོང་ན་མི་ཟིག་ག་གཙང་ཁུལ་ནས་ནི་སློབ་སྦྱོང་ནི་མཁས་པ་གི་ལོག་སོང་ན་དེ་མོ་རེད་ཨ་ནི་ད་སྐབས་དེ་ཐོག་དེ་ལ་ད་ཅིག་རིག་གནས་ཅི་ཟེར་རྒྱུ་འདིའི་ད་ཆེ་བ་ལྔ་དང་ཆུང་བ་ལྔ་གི་བཤད་སྲོལ་དར་རེ་ད་ནོ་ད

རྩེ་གྲགས་ཀྱི་བྲིས་གཟིགས་ངོས་འཛིན་ལས། ད་ལྟའི་སྐོར་གསུང་གོ་ནི་དེ་མོ་ཟིག་ཡིན་རྒྱུ་རེད། བུ་སྟོན་རིན་ཆེན་གྲུབ་ནི་དེ་འདྲའི་མཁས་ཆེན་དམ་པ་ཞིག་ཡིན་ནའང་ཁོང་གི་གསུང་འབུམ་ནི་རྡོ་སྦིས་དགེ་བཤེས་ཀྱི་མི་ཚེ་གི་རིང་ལ་གཞི་ནས་ཤིང་དཔར་དུ་བཏབ་པ་མ་གཏོགས་དེའི་སྔོན་ལ་ལག་བྲིས་མ་གཏོགས་དཔར་མ་གཅིག་ཀྱང་བྱུང་མྱོང་མི་འདུག་ཀྲུང་གོའི་མི་རིགས་དཔེ་མཛོད་ཁང་གི་དཔེ་ཐོ་ཤེས་བྱའི་གཏེར་མཛོད་ཅེས་པའི་དཔེ་ཆ་དེའི་ནང་དུ་འདིའི་སྐོར་ལ་བཤད་རྒྱུར། བུ་སྟོན་རིན་ཆེན་གྲུབ་ཀྱི་གསུང་རབ་ཕལ་ཆེ་བར་བུ་སྟོན་རང་ཉིད་ནས་ཞུ་དག་མཛད། འོན་ཀྱང་བྲིས་མ་མ་གཏོགས་པར་མ་བྱུང་མི་འདུག། དེ་ནས་ལོ་ལྔ་བརྒྱ་དང་བཅུ་གསུམ་འདས་པ་གཅིག་སྟོང་དགུ་བརྒྱ་བཅུ་བདུན་གྱི་ལོར་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་གི་བཀའ་བཀོད་འོག་ལྷ་ས་ཞོལ་གྱི་པར་ཁང་གངས་ཅན་ཕན་བདེའི་གཏེར་མཛོད་གླིང་དུ་ཤིང་དཔར་བཞེངས། སྡེ་པ་གཞུང་གི་བྲིས་མ་དང་ཞྭ་ལུ་གི་བྲིས་མ་གཞིར་བཟུང་ནས་མཚན་ཞབས་པ་བདེ་ཡངས་བསྟན་འཛིན་འཕྲིན་ལས་དང་མདོ་སྨད་པ་ཀླུ་འབུམ་ལྷ་རམས་པ་དགེ་བཤེས་ཤེས་རབ་རྒྱ་མཚོ་གཉིས་ཀྱིས་ཞུས་དག་མཛད་དེ་ལོ་གསུམ་ལ་བརྐོས་གྲུབ། དེ་ནས་བཟུང་བུ་སྟོན་གྱི་གསུང་རབ་ཕྱོགས་ཀུན་ཏུ་ཁྱབ་ཅེས་ཁོང་གི་གསུང་འབུམ་ནི་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་གཞི་ནས་ཤིང་དཔར་དུ་བརྐོས་ཏེ་རྡོ་སྦིས་དགེ་བཤེས་སོགས་ཀྱིས་ཞུས་དག་མཛད་པ་ཞིག་ཡིན་པ་ཤེས་ཐུབ། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་བོད་ཀྱི་གསོ་རིག་སྨན་པ་དཀོན་མཆོག་ཚེ་བརྟན་ལགས་ལ་མཚོན་ན་བུ་སྟོན་རིན་ཆེན་གྲུབ་ཞེས་པའི་མཁས་ཆེན་དམ་པ་འདིའི་སྐོར་ཐོག་མར་གོ་ཐོས་བྱུང་བའི་རྟེན་འབྲེལ་ནི་ཁོང་གི་གསུང་འབུམ་རྣམས་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་ཤིང་དཔར་དུ་བཏབ་པ་དེའི་ཐོག་ནས་འགྲིག་འདུག། ཁྱེད་ཐོག་མ་ད་འདྲ་རྒྱན་ལ་ཅིག་གོ་མྱོང་འདི་ག་རེད་ནི་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་གི་གསུང་འབུམ་གི་ནང་ན་བུ་སྟོན་ཐམས་ཅད་མཁྱེན་པ་གི་དེ་དག་གི་རྡོ་སྦིས་དགེ་བཤེས་དང་མི་གཞན་པ་ཞིག་ད་ཡིན་དེ་གཉིས་ཀས་ད་དང་མ་ལྷ་ས་ནས་བུ་སྟོན་ཐམས་ཅད་མཁྱེན་པ་གི་གསུང་འབུམ་ལ་ད་དཔར་ཤིང་དེ་དག་དག་བྱེད་བྱེད་དོ།

ཞུ་སྣེ་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། བུ་སྟོན་རིན་ཆེན་གྲུབ་ཀྱི་མིང་གི་ཆ་ཤས་བུ་སྟོན་ཟེར་བ་དང་ཡང་ན་ཁོང་གི་མིང་གཞན་ལ་བུ་སྟོན་ཁ་ཆེ་ཟེར་བའི་བུ་སྟོན་དང་ཁ་ཆེ་ཟེར་བའི་མིང་འདི་ཐོག་མར་གོ་དུས་དེ་ལ་ཡ་མཚན་གྱི་སྣང་བ་སྐྱེ་མཁན་མང་བ་མ་ཟད་ཁོང་གི་མིང་གི་སྐོར་ནས་ཞིབ་འཇུག་བྱེད་མཁན་ཡང་བྱུང་ཡོད་ཅིང།

སྤྱིར་བོད་ཀྱི་མཁས་གྲུབ་དམ་པ་ཁག་ཅིག་གི་གསུང་འབུམ་ནི་རིག་གནས་གསར་བརྗེ་ཆེན་མོ་ལ་སོགས་པའི་ཆབ་སྲིད་དང་ཡང་ན་རང་བྱུང་གི་ཆུ་དགྲ་དང་མེ་དགྲ་ལ་སོགས་པའི་གོད་ཆག་གི་དབང་གིས་གཏོར་བརླག་ཐེབས་པ་དེ་འདྲའི་གནས་ཚུལ་མང་ནའང། མི་རིགས་དཔེ་མཛོད་ཁང་གིས་ངེད་དཔེ་མཛོད་ཁང་དུ་བུ་སྟོན་གྱི་གསུང་དཔར་མ་པོད་ཆ་ཚང་གཅིག་དང། བྲིས་མ་ཚར་གཅིག་བཞུགས་ཡོད་ཅེས་ཁོང་གི་གསུང་འབུམ་ལ་གོད་ཆག་བྱུང་མེད་པར་ཆ་ཚང་ཉར་ཚགས་བྱས་ཡོད་པའི་སྐོར་བཤད་ཡོད། དེ་ཡང་བུ་སྟོན་རིན་ཆེན་གྲུབ་ཀྱི་གསུང་འབུམ་གྱི་སྐོར་ནས་བཤད་ན་ཁོང་དགོངས་པ་རྫོགས་རྗེས་ཁོང་གི་ཐུགས་སྲས་སྒྲ་ཚད་པ་རིན་ཆེན་རྣམ་རྒྱལ་ཟེར་བ་ཞིག་གིས་ཁོང་གི་གདན་ས་ཞྭ་ལུ་དགོན་པར་བུ་སྟོན་རིན་པོ་ཆེ་གི་གསུང་རྩོམ་ཐམས་ཅད་གཅིག་ཏུ་བསྡུས་ཏེ་པོ་ཏི་ཉེར་བདུན་དུ་བགོས་ནས་ལག་བྲིས་ཀྱིས་བཞེངས་པ་ལེགས་འགྲུབ་བྱུང་ཞིང་དེར་དཀར་ཆག་རིན་ཆེན་ལྡེ་མིག་ཅེས་པ་ཞིག་ཀྱང་བརྩམས་པ་རེད་ཅེས་ཟེར་ལ་ལྷ་ས་གི་ཞོལ་གྱི་ཤིང་དཔར་གྱི་པར་མ་ལ་བུ་སྟོན་རིན་པོ་ཆེ་གི་གསུང་པོད་ཉེར་དྲུག་དང་ཁོང་གི་ཐུགས་སྲས་སྒྲ་ཚད་པ་གི་གསུང་པོད་གཉིས་བཅས་ཁྱོན་པོད་ཉེར་བརྒྱད་དུ་ཕྱེས་སོ་ཞེས་བཤད་ཡོད་པར་བལྟས་ན་ཁོང་གི་གསུང་རྩོམ་ཁ་ཐོར་དུ་སོང་བ་དང་ཡང་ན་བོར་བརླག་ཤོར་བ་ལྟ་བུའི་ཆག་སྒོ་ཕོག་མེད་པ་འདྲ། ཡང་བུ་སྟོན་རིན་པོ་ཆེ་གི་འཆད་ཉན་གྱི་སྐོར་ནས་ཁོང་གི་གདན་ས་ནི་གཙང་ཞྭ་ལུ་དགོན་པ་ཡིན་ཞིང། ཞྭ་ལུ་གསེར་ཁང་ནི་རྗེ་བཙུན་ཤེས་རབ་འབྱུང་གནས་ཀྱིས་སྤྱི་ལོ་ཆིག་སྟོང་ཉི་ཤུ་རྩ་བདུན་གྱི་ལོར་ཕྱག་བཏབ་ཅིང། ཇོ་བོ་རྗེ་ཨ་ཏི་ཤ་ཡིས་རབ་གནས་མཛད་པ་ཞིག་རེད། དེ་ནས་མཁན་ཐོག་རིམ་པས་བཟུང་རྗེས་ཞྭ་ལུ་སྐུ་ཞང་གྲགས་པ་རྒྱལ་མཚན་གྱི་སྐབས་སུ་ཁྲོ་ཕུ་ནས་ཀུན་མཁྱེན་བུ་སྟོན་རིན་པོ་ཆེ་ཞྭ་ལུ་དགོན་པར་གདན་དྲངས་ཏེ་བུ་སྟོན་རིན་པོ་ཆེ་གིས་ཞྭ་ལུ་དགོན་པར་གདན་ས་ལོ་ངོ་སུམ་ཅུ་ལྷག་གི་རིང་ལ་བསྐྱངས་བའི་རིང་ལ་ཁོང་གིས་དེར་རྒྱུད་སྡེ་བཞི་གི་སྒྲུབ་མཆོད་སོགས་བཙུགས་ནས་རྒྱུད་སྡེ་བཞི་གི་དབང་དང་རྒྱུད་ཀྱི་བཤད་པ་མན་ངག་དང་བཅས་པའི་འཆད་ཉན་ཡུན་རིང་མཛད། དུས་འཁོར་དང་རྡོར་དབྱིངས་སོགས་རྣལ་འབྱོར་རྒྱུད་ཀྱི་དཀྱིལ་འཁོར་བདུན་ཅུ་ལྷག་ཙམ་བཙུགས། བཀའ་བསྟན་ལ་དག་ཐེར་མཛད་དེ་དཀར་ཆག་ཏུ་བཏབ་པ་སོགས་ཀྱིས་མཚོན་པའི་མཛད་རྗེས་བསམ་གྱིས་མི་ཁྱབ་ཅིང་མདོར་ན་ས་སྐྱ་དང་དགེ་ལུགས་བཀའ་བརྒྱུད་གྲུབ་མཐའ་ཐམས་ཅད་ལ་རྗེ་འདི་ལས་བརྒྱུད་པའི་མན་ངག་གིས་ཁྱབ་པར་གྲགས་སོ་ཞེས་བུ་སྟོན་རིན་ཆེན་གྲུབ་ནི་དེང་སང་གི་ཆོས་བརྒྱུད་ཆེན་པོ་བཞི་ཟེར་བ་ལ་སོགས་གྲུབ་མཐའ་གང་རུང་གི་ཁོངས་སུ་དབྱེ་བ་དགར་ཆོག་ཆོག་ཅིག་མེད་པ་འདྲ།

དེ་ཡང་ཁོང་གི་སྐུ་ཚེ་གི་རྣམ་ཐར་གྱི་ཆ་ནས་རྗེ་བུ་སྟོན་རིན་པོ་ཆེ་ནི་གཙང་སྟོད་ཁྲོ་ཕུ་གི་ཕྱོགས་ཀྱི་ཤབ་སྨད་སྒོམ་གནས་དགོན་པར་ཡབ་རྙིང་མ་གི་བླ་མ་ཆེན་པོ་བྲག་སྟོན་རྒྱལ་མཚན་དཔལ་བཟང་དང་ཡུམ་བསོད་ནམས་འབུམ་གཉིས་ཀྱི་སྲས་སུ་སྤྱི་ལོ་ཆིག་སྟོང་ཉིས་བརྒྱ་དགུ་བཅུ་གི་ལོར་སྐུ་འཁྲུངས། དགུང་ལོ་དྲུག་ཙམ་ནས་ཁོང་གི་མ་ཡུམ་གྱིས་ཁོང་ལ་ཡི་གེ་གི་སྦྱོར་ཀློག་སློབ་པའི་འགོ་བཙུགས་པ་དང། ཡུན་རིང་མ་འགོར་བར་སྦྱོར་ཀློག་མཐར་ཕྱིན་ཅིང་དབུ་མེད་ཀྱང་བདེ་བླག་གི་ངང་མཁྱེན་ཏེ་བྱིས་པ་མང་པོའི་དཀྱིལ་ནས་བློ་རྣོ་ཞིང། ཀློག་ལེགས་པ་འགྲན་ཟླ་བྲལ་བ་ཞིག་བྱུང་བས། ཚང་མས་བྱིས་པ་འདི་རང་ག་ཞིག་མ་རེད་ཅེས་གླེང་བ་རེད་ཟེར། དེ་རིང་གི་ལེ་ཚན་དུམ་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། བཟང་ང་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང། ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་ནི་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།